སུ་ཉོན་མོངས་དུག་གསུམ་ཞི་ན་ཕྱིའི་དུག་མཚོན་སོགས་ཀྱིས་གནོད་ཀྱི་མ་རེད་ཟེར་ང་ཚོ་སྐབས་གཉིས་པ་མ་རེད་བས་སྐབས་གཉིས་པའི་སྒོམ་ལམ་གྱི་བྱེད་པ་ཁ་དོག་བྱེད་པ་ལྔ་ཡིན་ན་ཁོས་ཁ་དོག་དེ་ལ་གསུངས་འདུག་ཨ་རེད་བ། སྐྱེས་བུ་བྱེད་པའི་འབྲས་བུ་ཡིན་ན་དེའི་ནང་ལ་གསུངས་འདུག་ཨ་བྱས་ཙང་ནང་ལོགས་ལ་ཤེས་རྒྱུ་ང་རང་ཚོའི་དུག་གསུམ་དེ་ཚོས་ཞི་བར་བྱས་ཙང་ཕྱི་ལོགས་ནས་དེ་ནི་གང་བྱུང་མ་བྱུང་གནོད་སྐྱེལ་ཐུབ་དགོས་བསམ་པར་གཙོ་བོ་དེ་ག་ཡིན་པ་འདྲ་ཁོ་ནང་ལོགས་ལ་ཡོད་ཙང་དེ། གཅིག་ཉོན་མོངས་དུག་གསུམ་དེ་ཡོད་ཙང་དེ་ནི་ཕྱི་ལོགས་ནས་གང་གིས་གནོད་སྐྱེལ་ན་ཏག་ཏག་སྐྱེལ་ཐུབ་ངེས་དེ་ཡོང་གི་ཡོད་ས་རེད་བྱས་ཙང་དེའི་ཚེ་ན་སྦྱང་ཡས་རི་བོ་ཁོ་ལ་གཙོ་བོ་དེ་རང་གི་ཉོན་མོངས་དུག་གསུམ་དེ་ཚོ་གང་ཐུབ་ཐུབ་ཅིག་སྦྱང་ཡས་བསམ་བློ་བཏང་བྱས་དེ་མེད་པ་ནི་བྱས་ཐུག་པར་བའོ་ཐུབ་ཅིག་བྱས་བགེགས་གཏོར་དེ་བཏང། དེའི་ཤུགས་ལ། ཐུན་མོང་སྲུང་འཁོར་དེ་བསྒོམ་ཤེས་ན། ཕལ་ཆེན་འགྲིག་ཡོད་ས་རེད་ད། སྒོ་ར་ད་ག་རེད། ཐུན་མོང་བ་ཟེར་དེ་རྒྱུད་སྡེ་གང་ག་ལོག་ལ། ཐུན་མོང་དུ་ཡོད་མཁན་གྱི་སྲུང་འཁོར་སྲུང་འཁོར་ཟེར་ན་ད་བར་ཆད་ཀྱིས་མི་ཚུགས་པ་བྱེད་པའི་ང་ར་མ་སོང་ན་ཕ་གི་འདི་གར་སོ་རེད། ད་གར་སོ་རེད་ཕ་གི་ནི་སོ་དེར་བསྲུང་བྱ་ཅི་ཡིན་དེ་ལ་ལྟ་རེད་དོན་དག་ལ། སྲུང་འཁོར་ཟེར་དེ་སྦྲ། བར་ཆད་ལ་སོགས་པ་དེ་ཚོ་མ་ཡོང་བ་ཅིག་སྲུང་ཐུབ་མཁན་གྱི་འཁོར་ལོ་དེ་བསྒོམ་དགོས་པ་རེད་བ་ད་དེའི་ཐུན་མོང་སྲུང་འཁོར་ནི་དུས་རྒྱུན་ང་རང་ཚོ་གཅིག་བྱེད་ཚུལ་ནང་མ་དུ་བ་དེ་རེད་རང་གི་ཐུགས་ཀའི་ཧཱུྃ་ནས་འོད་ཟེར་འོག་ཏུ་འཕྲོས་པས་རྡོ་རྗེ་ས་གཞི། ལོགས་སུ་འཕྲོས་པས་རྡོ་རྗེ་ར་བ། སྟེང་དུ་འཕྲོས་པས་རྡོ་རྗེ་གུར་གུར་གྱི་ར་བའི་སྟེང་དུ་རྡོ་རྗེ་བླ་རེ། ཐམས་ཅད་ཀྱང་རྡོ་རྗེ་འབར་བའི་རང་བཞིན་བར་མཚམས་མེད་པར་དུམ་བུ་གཅིག་ཏུ་གྱུར་པའི་ཕྱི་རོལ་དུ། ཁ་དོག་སྣ་ལྔ་པའི་མེ་དཔུང་ཕྱོགས་བཅུར་འཕྲོ་བར་གྱུར་ཟེར་འོ་དུག་ཟེར་ནི་མ་ཚིག་གིས་འདོན། འདོན་དང་འདོན་པ་དང་མཉམ་དུ་ལ་རང་གི་བསམ་བློའི་ནང་ལ་ཡང་རང་གི་བལ་དེ་དག་སྲུང་འཁོར་སུ་ཁང་པའི་བཟོ་འདྲ་ཆུང་ཆུང་གཅིག་ཡིན་པའི་བཟོ་འདྲ་མ་ཡིན་པ་བྱས་བལ་དེ་ཁོ་རང་ང་རང་སོ་མོས་ན་རྒྱ་ཆེ་ས་ལ་ཆེ་ས་དང་བལ་དེ་ཁོ་རང་བལ་འཇིག་རྟེན་གྱི་ཁམས་ཁོ་རང་དེ་ག་ཆ་ཚང་དེའི་ནང་ལོགས་ཚུད་པ་ཚུད་ཐུབ་ཚུལ་རེ་ཞིག་རྒྱ་ཆེན་པོ་དེ་འདྲ་ཞིག་གོ་གང་ལྟར་ཡིན་ཁོའི་ནང་ལ་ཡང་འཇིག་རྟེན་གྱི་ཁམས་གང་ག་ལ་ཡོད་བསམ་པའི་བསམ་བློ་བཏང་ཆུང་མ་ཡིན་པར་དེའི་ནང་ལོགས་ལ་ཨ་ནེ་ད་གང་ལྟར་ཀྱང་རང་སྒྲུབ་པ་ཉམས་ལེན་བྱེད་མཁན་རང་གཙོ་བོ་དེའི་ད་གཡོག་པོ་ཟེར་ན་མི་འདུག་ད་རོགས་པ་ཞིག་ཡིན་ཟེར་བས་དེ་ཚོའི་རིགས་དེ་མ་གཏོགས་གཞན་དག་སུ་ཅིའང་མེད་བསམ་པ་དང། དེ་ནས་དེའི་ནང་ལ་ཡོད་པའི་བར་ཆད་ལ་སོགས་གང་གིས་ཀྱང་འགྲོ་མི་ཐུབ་པའི་གྱུར་སོང་ཟེར་འགྲོ་བ་ཐུན་མོང་སྲུང་འཁོར་དེ་བསྒོམས་བཞག་ན་འགྲིག་གི་ཡོད། ད་དེའི་གཞུག་ལ་རྡོར་དྲིལ་བྱིན་རླབས་དེ་རེད། རྡོར་དྲིལ་བྱིན་རླབས་དེ་གལ་གནད་ཀ་ཁ་ཡང་མ་རེད། རྡོ་རྗེ་དྲིལ་བུ་ཅིག་ངེས་པར་དགོས་ཀྱི་རེད། ག་རེ་ཟེར་ན་ང་རང་ཚོས། དབང་ཞུས་རྗེས་ད་ག་ཅི་སྔགས་ཀྱི་ཉམས་ལེན་འདི་ཅིག་བྱས་ན་རེད་མ་བྱས་ན་རེད།

དེ་ཕྱི་ལོགས་ནས་བལྟ་ན་རྡོ་རྗེ་དང་དྲིལ་བུ་ལག་པ་ལ་འཆང་བ་ཙམ་གྱིས་ནང་ལོགས་ལ་ཐབས་བདེ་བ་ཆེན་པོའི་ཡེ་ཤེས་ཟེར་ནའང་འདྲ་དེ་ཡང་མིན་ན་བྱང་ཆུབ་ཀྱི་སེམས་དྲག་པོ་ཀོ་སེར་ནུ་དྲོ་དྲན་པར་བྱེད། ཨ་ནི་ཤེས་རབ་ཟེར་དེ་སྟོང་ཉིད་རྟོགས་པའི་ཤེས་ཡེ་ཤེས་ཏེ་ཤེས་རབ་བཟང་པོ་དེ་ཁོ་རང་བྱས་བྱས་འོ་དུག་ཟེར་བྱས་དོན་དག་ལ་ཕྱི་ལོགས་ཀྱི་རྡོར་དྲིལ་ཉུལ་མ་དེ་བཅང་ཡས་བ་དེ་སངས་རྒྱས་སུ་ངེས་པར་དུ་མ་མཐའ་ཡིན་པས་ད་ང་རང་ཚོ་མཐུན་རྐྱེན་གྱིས་མ་འཛོམས་ན་ཡང་བས་རི་མོ་བྲིས་པ་ཚུན་ཆད་བཅང་དགོས་རེད་གསུངས་འདུག་སྔགས་ཀྱི་ཉམས་ལེན་མཁན་ཚོ་དང་དབང་ཞུས་ཚར་མཁན་གྱི་གང་ཟག་དེ་ཚོ།

དྲིལ་བུ་དཀྲོགས་པའི་ཡང་མ་རེད་རྒྱུ་མཚན་ཁོ། ལག་པ་ལ་ཁོ་འཆང་འཆང་མཆོད་པ་འབུལ་དུས་ཁོ་ལག་པ་ལ་ཡོད་པ་བྱས་ཤིང་དཀྲོགས་པའི་རྒྱུ་མཚན་ཡང་མ་རེད། ངོ་ཐོག་ཅི་ག་ཟི་དཀྲོགས་པ་ཡིན་ན་ཁོའི་སྒྲ་དེ་ཡིན་སྟོང་ཉིད་ཀྱི་ཕ་ནི་སྟོང་ཉིད་ཀྱི་སྒྲ་དེ། རང་བཞིན་མ་གྲུབ་པའི་རྣམ་གཞག་དེ་ཁོ་དེ་ནི་བེད་དེ་ཚིག་དེའི་ཁ་ཚུར་དྲིལ་བུའི་སྒྲ་དེ་ལ་དེ་རང་བཞིན་མ་གྲུབ་པ་དེ་ཚུར་ལྷང་ལྷང་བྱེད་དཀྲོགས་པ་བྱེད་ཀྱི་འདུག་བསམ་པའི་བསམ་བློ་དེ་འདྲ་ཞིག་གུས་གུས་ཨ་མ་རེད་ང་རང་ཚོ་ལ་ཏི་ལིང་ཏི་ལིང་མི་འདུག་ལ་ཁོ་ཡང་མ་རེད། ངོ་ཐོག་ཅི་རེད་དེ་ཡིན་ཞེས། དེ་ཡིན་དུས་ད་ང་ད་ལྟ་ང་ཚོ་དེ་འདྲ་འདི་ག་ལ་བཤད་དེ་རེད། དེ་ནས་བྱིན་རླབས་དེ་ལ་རེད།